འོག་དང་འཆི་བ་བསྒོམ་ཚུལ་དངོས་བཅས་ས་བཅད་གསུམ། ད་དེ་ན་ནི་དང་པོ་འཆི་བ་མ་བསྒོམས་པའི་ཉེས་དམིགས་དེ་ཡིན་པ། འཆི་བ་མ་བསྒོམས་པའི་ཉེས་དམིགས་དེ་ལ་ཉེས་དམིགས་དྲུག་ཡོད་རེད། ཉེས་དམིགས་དྲུག་ནང་ནས་དང་པོ་དེ་དེ་ནས་འཆི་བ་མ་དྲན་ན་ཆོས་མི་དྲན་པ། དེ་ཁ་སང་ཕྱིན་པ་རེད། འཆི་བ་འཆི་བ་མི་རྟག་པ་དྲན་གྱི་མི་འདུག་ན་ཆོས་དྲན་གྱི་མ་རེད། རང་རྒྱལ་པའི་ཆོས་དྲན་ཡ་དེ་འཆི་བ་མི་རྟག་པས་ཡར་ཀུན་ནས་བསླང་དགོས་ཀྱི་ཡོད་རེད་འཆི་བ་མི་རྟག་པས། འཆི་བ་མི་རྟག་པ་དེ་ད་ནང་ཞོགས་ཀས་ཡར་ལངས་དུས།

ཆོས་སྒྲུབ་ཐུབ་གི་མ་རེད་ལག་ལེན་བསྟར་ཐུབ་གི་མ་རེད་འཆི་བ་མི་རྟག་པ་དྲན་རོགས་བྱས་ན་ཞོགས་ཀས་འཆི་བ་མི་རྟག་པ་དྲན་རོགས་བྱས་ན་དེ་ནས་དགའ་ཆེན་གི་བར་དུ་བི་གའི་ཆོས་འདྲ་པོ་ཅིག་འགྲུབ་ཡ་ཡོང་གི་རེད་ཉིན་དགུང་སི་བར་དུ་རེད་པ་ད་ཞེ་དྲག་ཤུགས་ཆེན་པོ་དྲན་པ་ཡིན་ན་དགོང་དག་སི་བར་དུ་འོ་དེ་འདྲ་རེད་ཨ་ནི་འཆི་བ་མི་རྟག་པ་མ་དྲན་ན་ཆོས་སྒྲུབ་ཐུབ་གི་མ་རེད་འོ་དེ་རེད་པ་ད་འཆི་བ་མ་དྲན་ན་ཆོས་མི་སྒྲུབ་པ་ཨ་ཆོས་མི་དྲན་པ་ཆོས་དྲན་ཀྱང་མི་སྒྲུབ་པ།

ཨོ་ད་དེ་འབྲེལ་བྱེད་ཡོང་གི་ཡོད་རེད། འཇིག་རྟེན་དང་འབྲེལ་ཐེབས་པ་ཅིག། ད་དེ་འབྲེལ་ནས་བྱས་པ་ཡིན་ན་ཁྱོད་དེ་ཆོས་གཙང་མ་ཆགས་ཡོད་མ་རེད། ཆོས་ཁོ་རང་གི་ངོས་ནས་ཆོས་དེ་གཙང་མ་ཡིན་ན་ཡང་རེད་པ་ད་དཔེར་ན་སོ་སོ་གི་བི་གའི་བཙོག་པ་བྱས་པ་རེད་ད། འབྲེལ་ནས་ཉམས་སུ་བླངས་ཀྱང་སོ་སོ་གི་སྨན་དུ་མ་སོང་ན་སྨན་བི་གའི་དངོས་གནས་སྤུས་དག་པོ་བི་གའི་ག་ཅིག་བཅོས་ལྷད་མ་འདྲེས་པ་སྤུས་དག་པོ་བི་གའི་ཅིག་ཡོད་པ་ཡིན་ན་ཡང་སོ་སོ་གི་དེ་ཟ་དུས་སྒང་ལ་ད།

འོ་ན་དེ་ནི་མ་ས་བསྐྱེད་དེ་ཕྱིན་པ་བྱས། བསྐྱེད་ནས་དེ་ནི་ཕ་སྦྱོར་ཏེ། རིག་བྱ་ལྔ་བཅུ་ང་ལྔ་གི། བསྟོད་བྱ་ཟེར་བ་བསྟོད་དེ་བ་གཅིག་མ། དེ་ནི་འཇིག་རྟེན་ཆོས་བརྒྱད་ཟེར་བྱེད་ཡོད། འོ་ན་དེ་ནི་བློས་མ་ཐོངས་པར་འཁྱམས་པས་བློས་གཏོང་རྒྱུ་འཇིག་རྟེན་ཆོས་བརྒྱད་ཡིན་དེ་རེད། ང་ཚོས་བློས་གཏང་དགོས་ཡ་དེ་འཇིག་རྟེན་ཆོས་བརྒྱད་དེ་ཆོས་བརྒྱད་དེ་ད་བློས་གཏང་དགོས་ཀྱི་རེད་འདུག་ད། དེ་མ་གཏང་པ་བྱས་ཨ་ནི་འཇིག་རྟེན་གྱི་ཆོས་བརྒྱད་ལ་ཞེན་ནི་འགྲོ་ད་ཨ་ནི། དེ་འདྲའི་བྱེད་ཀྱི་དོན་ཆོས་བི་ཀའི་རྣམ་དག་འདྲ་པོ་ཡོང་གི་མ་རེད་ཆོས་རྣམ་དག་བསྒྲུབ་པ་ལ་འཇིག་རྟེན་ཆོས་བརྒྱད་བློས་བཏང་དགོས་རེད་གསུངས་རེད། འདི་དང་འབྲེལ་ན་ཆོས་མིན་པས་གསུང་གི་འདུག་བ། འཇིག་རྟེན་ཆོས་བརྒྱད་གང་རུང་དང་འབྲེལ་ན་འཇིག་རྟེན་ཆོས་བརྒྱད་དང་འབྲེལ་སོང་ན་ཨ་ནི་ཆོས་མ་རེད་སྡིག་པ་སྤྱོད་པའི་ཆོས་ད་ག་བ་ཡིན་རེད་བ་དང་འདི་དང་འབྲེལ་ན་ཆོས་མིན་པས་རྣལ་འབྱོར་པ་ཕྱག་ཁྲི་མཆོག་གིས་ཨ་ནི་ཇོ་བོ་རྗེ་མྱ་ངན་ལས་འདའ་ཁ་རེད་བ་དང་ཇོ་བོ་རྗེས་ཇོ་བོ་བི་ཀའི

འོ་ན་ཇི་ལྟར་བྱེད་ཞུས་པས་འོ་ན་ངས་ག་རེ་བྱེད་དགོས་རེད་ད། རེད་པ་ད། བླ་མ་མྱ་ངན་ལས་འདས་པའི་རྗེས་ལ་ངས་ད་ག་རེ་བྱེད་དགོས་རེད། བཀའ་འདྲི་ཞུས་པའི་སྒང་ལ་འཇིག་རྟེན་བློས་ཐོང་གསུངས་པ་ད་དེ་རེད། ད་ཁྱོད་རང་འཇིག་རྟེན་བློས་ཐོང། ད་ནི་ཆོས་ཡག་པོ་ཡོང་གི་རེད། དེ་འཇིག་རྟེན་བློས་བཏང་མ་ཐུབ་ན། ད་བཤད་མ་བཤད་ཡོད་མ་རེད་སྒོམ་མ་སྒོམ་ཡོད་མ་རེད།

ཁྱེད་རང་དཔེ་ཆོས་པ་ཡིན་མདོག་མདོག་རེ་བྱས་སོ་སོ་དཔེ་ཆོས་པའི་གྲས་ལ་ཡག་ཤོས་ཆོས་པ་ཡིན། ཟེར་གྱི་ཡོད་དེ་ཆོས་ཀྱི་ཉམས་ལེན་སྣ་གཅིག་ཡག་པོ་ཅིག་བྱས་ཡོག་མ་རེད་གང་ག་འཇིག་རྟེན་དང་འདྲེས་པ་ཤ་སྟག་ད་ལྟ་ཕ་གིར་གཅིག་ཁ་འདོན་ཅིག་བཏོན་ན་འཇིག་རྟེན་དང་འདྲེས་བསྡད་པ་འདྲ་པོ་ཅིག་དོ་ད་ག་འཇལ། ཆོས་ཀྱི་ཉམས་ལེན་སྣ་གཅིག་སྦྱིན་པ་ཅིག་བཏང་ན་ཡང་དེ་འཇིག་རྟེན་དང་འདྲེས་བསྡད་ཡོག་འདྲ་པོ་ཅིག་ཨོ་ད་ཆོས་ཀྱི་ཉམས་ལེན་སྣ་གཅིག་མ་བསྒྲུབ་ཅིང་ཁྱོད་ཉིད་ཆོས་པར་རློམ་པ་ཅི་མ་བླུན། དེ་བླུན་པོ་རེད་གསུངས་ད།

ཇོ་བོ་སྦྱིན་པ་གཏོང་བ་ཡང་བཟང་སྟེ་ད་གཅིག་གིས་སྦྱིན་པ་བཏང་གི་ཡོད་པ་དང་རེད་པ་དང་ཨ་ནི་སྟོད་ལུང་པ་ཆེན་པོས་དེ་ལ་ཁྱེད་རང་སྦྱིན་པ་བཏང་ཡང་ད་ཡག་པོ་རེད་རེད་པ་དང། ཡིན་ན་ཡང་དེ་བས་ཆོས་རང་གྱིས་གསུངས་པ་ཟེར། དེ་བས་ཆོས་ཤིག་བྱས་ན་དགའ་གི་རེད་ཟེར། ཆོས་དང་འཇིག་རྟེན། འདི་ནས་གསུངས་པ་ལྟར་ཆོས་དང་འཇིག་རྟེན་རྒྱབ་འགལ་ཡིན་བྱ་བ་ཡང་འདི་ལ་ཟེར་བ་ཡིན་ཟེར།

འཆི་གི་རེད་པས་ཟེར་དྲིས་པ་ཡིན་ན་ད་འཆི་གི་རེད་ཟེར་གྱི་རེད་དེ་ཡིན་ན་དྲན་གྱི་ཡོད་མ་རེད་འཆི་དགོས་ཡག་དེ་འཆི་བ་མ་དྲན་ན་ཚེ་བློས་བཏང་བ་མི་འབྱུང་ཞིང་ཚེ་འདི་བློས་བཏང་བ་མ་བྱུང་ན་རྙེད་པ་བྱུང་ན་དགའ་བ་མ་བྱུང་ན་མི་དགའ་བ་ད་འཇིག་རྟེན་ཆོས་བརྒྱད་དེ་སླེབས་བསྡད་ཀྱི་རེད་ཚེ་འདི་བློས་བཏང་མ་ཐུབ་ན་ཨོ་གཅིག་རྒྱུ་ཅ་ལག་འདྲ་པོ་ད་དཔལ་འབྱོར་འདྲ་པོ་གཅིག་གཅིག་དེ་རིང་ད་ལྟ་གཅིག་རག་སོང་ན་དགའ་གི་རེད་བ་ད་དགའ་ལྷང་ལྷང་འདྲ་པོ་དེ་ད་དེ་རིང་དེ་བས་རྔན་པ་རག་སོང་ཁེ་བཟང་རག་སོང་བསམ།

མགོ་ན་བ་ཡིན་ན་རེད་ག་རེ་ན་བ་ཡིན་ན་ཅིག་ན་ཡོང་དུས་ཁྱོན་ནས་མ་བདེ་ཡ་བྱས་བཟོད་མི་ཐུབ་ཡ་འདྲ་བོ་ཅིག་རེད་བ་ད། ག་རེ་དྲག་གཅིག་སྨན་ཁང་བསྟེན་ན་ཨེ་དྲག་ཞབས་བརྟན་བྱས་ན་ཨེ་དྲག་ད་གཅིག་དཔེ་ན་ཚ་དེ་མེད་ཡག་གི་ཐབས་ཤེས་ཞེ་པོ་བྱེད་དགོས་ཀྱི་འདུག་བ་ང་ཚོ་བ་དེ་འཇིག་རྟེན་གྱི་ཆོས་རེད། དེ་མ་བྱས་ན་འཇིག་རྟེན་གྱི་ཆོས་དང་འགལ་བ་རེད། སོ་སོ་འཇིག་རྟེན་ནང་ལ་ཡོད་ན་དེ་བཞིན་དུ་བདེ་མི་བདེ་རེད།

འཇིག་རྟེན་མཁྱེན་པ་རྙེད་ད་དེའི་ཁུངས་དེ་རེད་བ་ད། ག་རེ་ཡིན་ན་བསམ་བསམ་གྱི་རེད་བ་དེ་བདེ་བ་བྱུང་ན་ནི་བྱུང་སོང་བསམ་ཆོག་གི་མི་འདུག་སྡུག་བསྔལ་བྱུང་ན་ནི་མ་དགའ་ཆོག་གི་མི་འདུག་ག་རེ་ཡིན་ན་བསམ་བསམ་གྱི་རེད་དེ་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་པ་རེད། འཇིག་རྟེན་མཁྱེན་པ་རྙེད་དང་མི་རྙེད་དང་བདེ་དང་མི་བདེ་སྙན་དང་མི་སྙན་དང་བསྟོད་སྨད་ཅེས་པ་འཇིག་རྟེན་ཆོས་བརྒྱད་པོ་བདག་གི་ཡིད་ཡུལ་མིན་པར་མགོ་སྙོམས་མཛོད། འོ་ད། མགོ་སྙོམས་བདེ་མི་བདེ། རྙེད་མི་རྙེད།

གཡུ་ཕུལ་བའི་ལོ་རྒྱུས་སྦྱར་གསུངས་པ་དེ་ག་དུ་བསྡད། པོ་ཏོ་བ་ལ་གཡུ་ཕུལ། ག་རེ་ཟེར་ན། དགེ་བཤེས་པོ་ཏོ་བ་ཆེན་པོ་དེ་འབྲོམ་རིན་པོ་ཆེ་ཁོ་ན་ལ་བསྟེན་ནས་བྱང་ཆུབ་ལམ་གྱི་རིམ་པའི་མགོ་བཤེས་གཉེན་བསྟེན་ཚུལ་ནས་འབྲས་བུ་མི་སློབ་ཟུང་འཇུག་སྒྲུབ་པའི་བར་དམིགས་སྐོར་རེ་རེ་ནས་མྱོང་བ་ཕུལ་ཕྱིན་བཏོན་ཏེ་བསྐྱངས་པས་གསུངས་པ་ད་འབྲོམ་རིན་པོ་ཆེ་བའི་མདུན་ནས། བཅོས་མིན་གྱི་མྱོང་བ་ཕུལ་ཕྱིན་འཁྲུངས་ཏེ་སྐྱེས་བུ་ཆུང་འབྲིང་གི་ལམ་ལ་སྦྱངས་པའི་འབྲས་བུ་ཚེ་འདིའི་ལུས་ལོངས་སྤྱོད་རྙེད་བཀུར་སྙན་གྲགས་འཁོར་གཡོག་གང་ལ་ཡང་ཆགས་པ་སྐད་ཅིག་ཀྱང་མི་བྱ་བ། རི་དྭགས་རྨས་མ་བཞིན་དུ་དབེན་པ་ནས་དབེན་པར་འཕོ་བ་དེ་ད་པོ་ཏོ་བ་ཆེན་པོ་དེ་འདྲ་ཅིག་བྱས་ནས་རེད་བ་དང་ལམ་གྱི་རིམ་པ་དེ་ཚོ་བས་ཉམས་སུ་བླངས་ནས་འདི་ཀའི་རྟོགས་པ་འདྲ་བོ་རྒྱུད་ལ་འཁྲུངས་ནས་འོ་ད་དེ་ནས་ཚེ་འདི་ལ་དེ་ཀའི་ཆགས་པ་དེ་སྐད་ཅིག་ཙམ་ཡང་མེད་པ།

དྲུག་དམར་ཆེན་པོ་ཞིག་ཕུལ་བ་དང་དུ་བ་གཅིག་ཕེབས་པའི་ཁ་ཏུ་ཁྱོད་ལ་སྦྱིན་བདག་གི་ཕ་གིའི་པོ་ཏོ་བ་ག་བ་བཞུགས་ཡོད་མེད་བཙལ་ནས། ད་ཤི་ལོ་ཐོད་པ་གཅིག་གི་རུ་བ་དང་གཅིག་མི་མེད་ལུང་སྟོང་གཅིག་ལ་ཕེབས་འདུག་འདུག་ག་ལ་ཨ་ནི་སྦྱིན་བདག་དེའི་མཇལ་ཁ་བཅར་ཨ་ནི་གཡུ་ཆེན་པོ་གཅིག་ཕུལ་ཡིན་པ་རེད་གཡུ་དྲུག་དམར་ཆེན་པོ་ཞིག་ཕུལ་བ་ཕུལ་བ་ན་ས་ཕྱག་ཏུ་མ་བཞེས་པ་སར་འདུག་ས་ཕྱག་འདུག་ས་མ་བཞེས་པ་བཅས་དེའི་གཞོགས་འཛོང་དུ་སོང་བ་ཁོ་རང་མདུན་དེ་དེ་མར་བཞག་ཞོག་གསུངས་སྦྱིན་བདག་ལ།

ཟང་ཟིང་གི་དངོས་པོ་གང་ལའང་མི་བྱ་བར་ད་དགེ་བཤེས་ཁོ་རང། བླ་མ། བླ་མ་གཅིག་པའི་ཟང་ཟིང་ལ་མ་ཆགས་མཁན་གཅིག་ཡིན་པ་ཡིན་དུས་ཁོ་རང་གི་འཁོར་གྱི་ཚོས་དེ་དང་འདྲ་བ་ཅིག་བྱ་དགོས་རེད་བ་དང། རེད་བ་དང། གང་ཞིག་གསེར། རི་ལ་གནས་བཅས་ན་ཟེར་བའི་འཇིག་རྟེན་གྱི་གཏམ་དཔེ་ནང་ལྟར་དེ་རེད་བ་དང། དེ་ཡིན་དུས་འཇིག་རྟེན། དགེ་བཤེས་པོ་ཏོ་བ་ཆེན་པོ་ཟང་ཟིང་ལ་དཔེ་མ་ཆགས་ཡ་དེ་དེ་གནང་གི་ཡོད་དུས་ཁོ་རང་གི་འཁོར་གང་ག་དེ་དེ་གཡུ་ལ་མིག་གིས་ལྟ་གི་མེད་ཡིན་པ་རེད་བླ་མས་མ་ལྟ་ད་དེ། རྒྱག་སོང་རེད་བ་དང་ལུགས་སྲོལ་རེད་བ་དེ་རྒྱག་ནས།

བསྟན་པ་ཡོངས་རྫོགས་ཟེར་དུས་མགོ་བཤེས་གཉེན་བསྟེན་ཚུལ་ནས་མི་སློབ་པའི་ཟུང་འཇུག་གི་ཕ་གིའི་ལམ་ཡོངས་རྫོགས་ལ་ཉམས་སུ་ལེན་ཟེར་དུས་དེ་རེད་བསྟན་པ་ཡོངས་རྫོགས་ཟེར་ཡ་དེ། མ་གཏོགས་ཛམྦུའི་གླིང་ལ་ཡོད་ཚད་ཀྱི་གང་ག་ཕ་གིའི་བསྟན་པ་ཆོས་ཡོད་ཚད་གང་ག་བས་ཉམས་སུ་བླངས་པའི་སྐད་ཆ་ཁས་མ་རེད། ཡོངས་རྫོགས་ཀྱི་ཉམས་ལེན་གཅིག་ཏུ་གཞོལ་བ། སྒོ་གསུམ་གྱི་སྤྱོད་པ་ཐམས་ཅད་དགེ་བཤེས་པོ་ཏོ་བ་ཉིད་ཀྱི་རྗེས་སུ་སློབ་པ་ཤ་སྟག་བྱུང་བས། འཛམ་བུའི་གླིང་གི་ས་ཡི་ཆ་ཐམས་ཅད་དུ་སྙན་པའི་གྲགས་པས་ཁྱབ་སྟེ། རྒྱ་གར་འཕགས་པའི་ཡུལ་དུའང་བོད་ན་རབ་ཏུ་བྱུང་བ་སྟོང་ཙམ་རྣམ་ཐར་གཅིག་ལ་འགོད་ནུས་པའི་སེམས་དཔའ་ཆེན་པོ་ཞིག་བཞུགས་ཡོད་འདུག་ཅེས་གྲགས་པ་བྱུང། རྒྱ་གར་འཕགས་པའི་ཡུལ་ལ་ཡང་ཚུར་དཔེ་སྐད་གྲགས་བྱུང་ནས་སྙན་པའི་གྲགས་པ་དང་རྐང་བཙུགས་ནས་དང་སྐད་གྲགས་ཆེ་ནས་ཕར་ཁྱབ་བསྒྲགས་དེ་གནང་ཡོད་ཡོད་ཀྱི་མ་རེད་པ་དང་ཁྱབ་བསྒྲགས་གནང་གི་མ་རེད་པ་དེ་དུས་ནས་ལུགས་སྲོལ་ཡོད་མ་རེད། རེད་པ་དང་ཡོད་མ་རེད་དེ་སྙན་པའི་གྲགས་པ་ཟེར་ཏེ་གཅིག་གིས་གཅིག་གཅིག་གིས་གཅིག་གི་བར།

རྗེས་སུ་རུང་བ་ཞིག་དེ་ན་གདའ། བླ་མ་རོ་སྙོམས་མཛད་ན་ནི་དེ་ག་རང་མཛོད་ཐག་རིང་པོ་ཅིག་ལ་འགྲོ་དགོས་ཡ་མི་འདུག་ཞུ་ཡ་ཅིག་རེད། འདི་ནི་འབྲུག་པ་གླིང་རས་ཀྱིས་གསུངས་ནས། དུར་ཁྲོད་འཇིགས་སུ་རུང་བ་ཞིག་དེ་ན་གདའ་བླ་མ་རོ་སྙོམས་ཤིག་མཛད་ན་དེ་རུ་མཛོད་ཅིག་གསུངས། ཀློང་རྡོལ་བླ་མས་གསུང་དུས། རང་གིས་དེའི་དོན། རང་གིས་དེའི་དོན་བསམ་པ་ལ་ཆོས་བྱེད་པ་ཐམས་ཅད་བདེ་བ་སྒྲུབ་ཐབས་ཡིན་པ་ལ།

གཏན་དུ་བདེ་བ་ཐོབ་པའི་ཕྱིར་རོ། ཐེག་པ་ཆེན་པོ་ཡིན་ན། ཐེག་པ་ཆུང་ངུ་ཡིན་ན་ཡང་གང་བྱས་སྐྱེ་བ་ཕྱི་མའི་བདེ་བ་ཐོབ་ཡང་ཐར་པའི་བདེ་བ་ཐོབ་པའི་ཕྱིར་རོ། དེ་ལྟར་ཆོས་བྱེད་ཡ་དེ་བདེ་བ་ཐོབ་པའི་ཕྱིར་རེད། བདེ་བ་སྒྲུབ་ཐབས་ཡིན་པ་ལ་བདེ་བ་སྒྲུབ་ལུགས་མི་མཁས་པས། བདེ་བ་སྒྲུབ་སྟངས་མི་ཤེས་མཁན་གྱི་འཇིག་རྟེན་པ་ཚོས་ཟེར།

རེད་པ་དང། འཇིག་རྟེན་ཆོས་བརྒྱད་དེ་ཕར་སྤོང་དུས་གང་ལ་དེ་ཡི་དངོས་གཉེན་འདི་རེད་ཟེར་རེད་པ་དང། དཔེར་ན་བར་ཆད་མེད་ལམ་ངོས་སྐལ་གྱི་སྤང་བྱ་རུ་དངོས་གཉེན་བྱེད་སྟངས་དེ་རེད། དེ་འདྲའི་གི་སྤང་གཉེན་སྦྱར་ནས་སྤོང་རྒྱུ་གལ་ཡོག་མ་རེད་ཟེར་འཇིག་རྟེན་ཆོས་བརྒྱད་སྤོང་དུས་གང་ལ། སྤོང་རྒྱུ་མེད་ཀྱང་འདོད་པའི་ཕྱོགས་བཞི་དང་མི་འདོད་པའི་ཕྱོགས་བཞི་མགོ་སྙོམས་པ་ལ་སྤངས་པའི་ཐ་སྙད་བཏགས་པ་འདི། ཆེས་རོ་སྙོམས་ཤིག་མཛད་ན་དེ་རུ་བཟོས་བྱས་པའི་དོན་ཡིན་འདྲ་སྙམ། བློ་མཐུན་བླ་མ་རིན་པོ་ཆེས་གསུང་དགོས་པ་རེད། རོ་སྙོམས་ཞིག་མཛད་ཟེར་ཏེ་འཇིག་རྟེན་ཆོས་བརྒྱད་དེ། སྤང་གཉེན་སྦྱར་ནས་སྤོང་རྒྱུ་གལ་ཡོག་མ་རེད། བཞི་བཞི་དེ། བརྒྱད་དེ། ལྡོག་ཕྱོགས་བརྒྱད་དེ། རོ་སྙོམས་བྱས་ནས། བདེ་བ་བྱུང་བ་དང་བདེ་བ་མ་བྱུང་བ་གཉིས་རོ་སྙོམས། བྱུང་ན་ཡང་འགྲིག། མ་བྱུང་ན་ཡང་འགྲིག་ཟེར་དེ་རེད། སྡུག་བསྔལ་བྱུང་ན་ཡང་འགྲིག་མ་བྱུང་ན་ཡང་འགྲིག། དེ་ལ་ཡག་ཉེས་ཁྱད་མེད་པ།

མགོན་པོ་ཀླུ་སྒྲུབ་ཀྱི་ཡི་གེ་འདུག་པ་བདག་གི་ཡིད་ཡུལ་མིན་པར་མགོ་སྙོམས་མཛོད་མགོ་སྙོམས་མཛད་སྟངས་དེ། འདི་རེད། འདི་ནི། ད་བདེ་བ་བྱུང་ན་སྡུག་བསྔལ་བྱུང་ན་ག་རེ་ཡིན་ནི། ཨོ་ད་ཁྱད་པར་མེད་མཁན་ཅིག་དགོས་གི་ཡོག་རེད། རེད་པ་ད།

སོ་སོའི་ཕ་གིའི་ལས་ཀྱི་དེ་བྱུང་བ་རེད་པ་ད་ཕར་རྒྱུག་པ་གཞུས་ནས་སྔ་མ་སྔ་མ་སྐྱེ་བ་སྔ་མ་ཕར་རྒྱུག་པ་གཞུས། དེ་གིས་དེ་ནི་མ་ཤ་ནི་ད་ལྟ་ཚུར་རྒྱུག་པ་ཅིག་རག་པ་རེད་པ་ད་མགོ་ལ། ཨཱ་དེའི་ལས་ཀྱི་རྣམ་སྨིན་དེ། དེའི་གི་རྣམ་སྨིན་གཅིག་དེ་གོ་རྫོགས་སོང་བ་རེད་པ་ད་ཨཱ་ནི་ཐུགས་རྗེ་ཆེ། ཟེར་ཅིག་དེའི་ངོས་ནས་བྱས་ན། རེད་པ་ད་ཇི་ད་དེ་འདྲའི་ཅིག་མ་བྱུང་བར་དུ་དེ་འདྲའི་བྱུང་བ་ན་ད་ཆོས་རེག་གི་ཡོད་ད་དོན་དག་དེ་རེད།

དེ་འདྲའི་བྱུང་ན་ཞི་བདེ་རང་རེད་འདུག་པ་སོ་སོ་སོ་སོ་གི་སེམས་དེ་བཏུལ་བཞག་ན་སོ་སོ་སོ་སོ་གི་སེམས་དེ་བཏུལ་མགོ་ལ་རྒྱུག་པ་གཞུས་ན་ཐུགས་རྗེ་ཆེ་ཟེར་མཁན་ཅིག་ཆགས་ན་འཛམ་བུ་གླིང་གི་མི་གང་ག་མགོ་ལ་རྒྱུག་པ་གཞུས་ན་ཨོ་ཐུགས་རྗེ་ཆེ་ཐུགས་རྗེ་ཆེ་ཟེར་མཁན་ཅིག་བྱུང་རོགས་བྱས་ན་ཨ་ནི་འཁྲུག་དགོས་ཡ་རྒྱུ་ནི་ཡོད་མ་རེད་རེད་པ་ད་ཨ་ནི་གང་ག་ཞི་བདེ་རང་ཆགས་པ་རེད་དེ་མ་གཏོགས་ཞི་བདེ་ཟེར་ག་ཅིག་ཆོས་ཅིག་ཡིན་པའི་བཟོ་ལ་སྲིད་ཡིན་པའི་བཟོ་ལ་ཕག་ཆེ་ཤེས་ཆེ་ག་ཅིག་འཛོམས་འཛོམས་མ་ཅིག་རྒྱག་འཛོམས་འཛོམས་ཡར་ལངས་འཛོམས་འཛོམས་ཨོ་འདུག་སེ་བྱས་ནས།

གཏད་ཚར་སོང་ན། ད་དེ་ནས་ཆོས་ལ་བྷི་གའི་བློ་ཐག་བཅད་ནས་བྷི་གའི་བྱེད་བཞག་དུས། ཨ་ནི་ད་ཟ་རྒྱུ་འཐུང་རྒྱུ་ཡང་ལྟས་ས་ཁག་པོ་བྱེད་མི་ཡོང་བས་ལྟོགས་ཤི་རེ་ཐེབས་མི་ཡོང་བས། བསྡད་ས་རེ་ཅིག་རག་ཨ་ཡོང་བསམ་ཡག་འདྲ་བོ་ད་ཡང་ཅིག་གོ་དགོས་ལ་བ་ད། དེའི་རྗེས་སུ་འཚོ་བ་སོགས་འབྱོར་རམ་མི་འབྱོར་གྱི་བསམ་པ་བྱུང་ན་དེ་འདྲ་མ་བྱུང་ནའང་རུང་སྙམ་པས་དེ་བསམ་བློ་བཏང་དགོས་ལ་ཨ་ནི་ཆོས་ཕུགས་དེ་སྤྲང་ལ་གཏོད་དགོས་སྤྲང་པོ་རེག་ནས་བྷི་གའི་རེད་པ་ཟ་རྒྱུ་འཐུང་རྒྱུ་མེད་བྷི་གའི་སྤྲང་པོ་རེ་ཆགས་ན་སྤྲང་པོ་ཆགས་ནའང།

རེད་པ་ད་གྲོད་ཁོག་ལྟོགས་སོང་ན་སློང་ཆོག་གི་རེད། རེད་པ་ད་བསམ་ནས། ཆོས་ཕུགས་སྤྲང་ལ་གཏད་པའི་རྗེས་སུ་ཟས་མ་རྙེད་ནས་ཡང་གང་སར་ཕྱིན་ནས་དཔེ་ཁའི་མཚམས་མཚམས་ཟས་ཁྱོན་ནས་མ་རྙེད་པ་བྱས་ནས་ད་ཉི་མ་དཔེ་ཁའི་ལྔ་དྲུག་ཅིག་ལས་སྲིད་གི་རེད། སོ་སོ་ལ་ཟ་རྒྱུ་རེ་ཅིག་བཞག་མ་བཞག་ན། རེད་པ་ད་ཟ་རྒྱུ་འདྲ་པོ་དང་ཅ་ལག་ཅིག་ཅིག་ཉོ་ཡག་གི་དངུལ་འདྲ་པོ་ཅིག་དཔེ་ཁའི་ཅིག་བཅུག་ཡ་རེ་ཅིག་མེད་པ་ཡིན་ན། མཚམས་མཚམས་པའི་ཟས་ཁྱོན་ནས་མ་རག་པ་བྱས་ནས་ལྟོགས་ཤི་ཐེབས་ཡག་གི་ཉེན་ཁ་ཡོད་རེད། ཤི་འགྲོ་གི་རེད། ཤི་འགྲོ་ན་ད་བསམ་ནི་རེད་པ་ད། དེ་འདྲས་བསམ་བློ་འཁོར་སྲིད་གི་རེད། དེ་ལྟར་ཆོས་ཕུགས་སྤྲང་ལ་གཏད་པའི་རྗེས་སུ་ཟས་མ་རྙེད་ནས་ཤི་བར་མི་འགྱུར་རམ་སྙམ་པ་བྱུང་ན་སོ་སོས་ཨ་ནི་ག་རེ་བསམ་དགོས་རེད་ཟེར་ན་ཆོས་ཕྱིར་དཀའ་སྤྱད་བྱས་ནས་ཤི་ནའང་ཤི། ཞེས་སྤྲང་ཕུགས་ཤི་ལ་གཏད་ཨོ་ད་དེ་རེད། ཨ་ཆོས་ཀྱི་ཕྱིར་དུ་བྷི་གའི་སོ་སོ་ཁ་ལག་བྷི་གའི་ཟ་རྒྱུ་མ་རྙེད་ནས་བྷི་གའི་སྡུག་རུས་འདྲ་བོ་བརྒྱབ་ནས་ཨ་ནི་ཆོས་རང་བྱས་ནས་ཤི་སོང་ན་རེད་པ་ད།

ཟ་རྒྱུ་འཐུང་རྒྱུ་མེད་པའི་ཀ་མུ་གེ་ཆགས་ནས། འོ་ད་ཕྱེ་དང་ཟེར་བ་ད་རྩམ་པ་དང་འོ་ད་མུ་ཏིག་བརྗེ་དགོས་ཡ་ཅིག་རྩམ་པ་དང་པའི་ཀ་མུ་ཏིག་བརྗེ་དགོས་ཡ་གི་དུས་ཚོད་དེ་འདྲ་ཅིག་ཆགས་པ་ཡིན་ན་ཡང། ཆོས་པ་ལྟོགས་ཤི་ཐེབས་ཀྱི་མ་རེད། མུ་ཏིག་བརྗེ་བའི་སྐབས་བྱུང་ཡང་རྗེས་འཇུག་སུའང་ལྟོགས་གྲིར་འཆི་བ་མི་འབྱུང་སྟེ། སྒོམ་ཆེན་ཐུར་དུ་མ་ཁ་སང་ངས་ཞུ་ཡ་དེ་བསྡད་འདུག་བ་སྒོམ་ཆེན་ཐུར་དུ་མ་འགྲིལ་ན་ཟན་གོང་གྱེན་ལ་འགྲིལ་ཉེན་ཡོད་གསུངས་པས་འོ་ད།

ང་མི་བྱེད་དུས་འཁོར་གསུམ་ཚེར་མ་འདྲ་བ་བཏགས་ཀྱང་དགྲ་མང་ཟོན་ཉུང། ད་དགེ་བཤེས་འབན་གུང་རྒྱལ་ཞུ་ཡ་དེ། སྔོན་མ་པའི་སྐུ་ཚེ་སྟོད་ལ། ཞེ་དྲག་གི་དེ་རེད་འདུག་བ་ད། ག་རེ་ཟེར་བ་ད། ཇག་པ་འདྲ་པོ་པའི་ཉིན་མོ་པའི་ཇག་པ་བྱས། མཚན་མོ་པའི་རྐུ་མ་བྱས། ད་ནང་གི་དོན་དག་རེད་བ་ད་སོ་སོ་ནང་གི་པི་དོན་དག་ལ་པི། ནང་གསོ་ཡག་གི་དོན་དག་ལ། ཨ་ནི་ཉིན་མོ་པི་ཇག་པ་བརྒྱབ་མཚན་མོ་རྐུ་མ་བརྒྱབ་ནི་དེ་འདྲ་བྱེད་ཀྱི་ཡོད་ཟེར།

ཨ་ནི། ཚེར་མ་འདྲ་བ་བཏགས་ཀྱང་ཟེར་དེ་འདྲ་བཏགས་ནས་འགྲོ་བ་ཡིན་ཏེ། དགྲ་དེ་མང་རུ་མང་རུ་འགྲོ་གི་ཡོད་ཟེར་བ་ད་དགྲ་མང་རུ་མང་རུ། སོ་སོ་ལ་གནོད་པ་བྱེད་མཁན་དེ་མང་རུ་མང་རུ། སོ་སོ་ལ་ཟོན་བྱེད་ནི་དེ་བྱེད་མཁན་དེ་ཉུང་རུ་ཉུང་རུ་འགྲོ་གི་ཡོད། ཉུང་ཉུང་ཡིན། ང་མི་བྱེད་དུས་སུ། འཁོར་གསུམ་ཚེར་མ་འདྲ་བ་བཏགས་ཀྱང་དགྲ་མང་ཟོན་ཉུང། ང་སྔོན་ཕོ་རེང་མི་གཅིག་ལ་འབྲུ་ཁལ་བཞི་བཅུ་འགྲོ་བའི་ཞིང་ཡོད་པས་གསུངས་པ་དང། དགེ་བཤེས་འབན་གུང་རྒྱལ་ཁོ་རང་མི་གཅིག་ལ་འབྲུ་ཁལ་བཞི་བཅུ་འགྲོ་ཡག་གི་ཞིང་ཁ་གཅིག་ཡོད་གསུངས་པ་རེད། ས་བོན་དེ་རེད་བ་བཏབ་ཡ་དེ་ཁ་ཡོད་པས་མི་ཚོས་ངའི་མིང་བཞི་བཅུ་སྡིགས་སུ་བཏགས་མིང་འདོགས་ཀྱང་བཏགས་ནས། བཞི་བཅུ་སྡིག་པ་བསགས་ནས་ད་དེ་ཞིང་ཁ་བཏབ་བྱས་ཅི་རེད། ཇག་པ་རྒྱུག་རྐུ་མ་བྱས་དེ་འདྲ་བྱས་པ་ཡིན་ཙང་ཨ་ནི་མི་ཚོ་དགའ་གི་ཡོད་ཀྱི་མ་རེད་བ་ད་ལུང་པ་དེས་ཨ་ནི་ཁོ་རང་ལ་མིང་འདོགས་བཞི་བཅུ་སྡིག་བསགས་བྱས་པ་རེད། དེ་ནས་མི་ཚོས་ངའི་མིང་བཞི་བཅུ་སྡིག་སུ་བཏགས། ཉིན་མོ་ལ་ཁའི་ཇག་པ་བྱས་སོང་དུ། མཚན་མོ་གྲོང་གི་རྐུ་མ་བྱས་ཀྱང་ད་དུང་ཟས་གོས་དཀོན་ནེ་བ་ལས་མ་བྱུང་ཟེར། ད་དུང་ཟ་རྒྱུ་འཐུང་རྒྱུ་དཀོན་ཟེར་ཟེར་ར་ཅིག་རེད་བ་ད་ག་དུས་ཡིན་ནའི་རྫོགས་བདེ་བའི་བཟོ་ར་ཅིག། ཐབས་ཤེས་དེ་འདྲ་བྱས་པ་ཡིན། དེ་ཟ་རྒྱུ་འཐུང་རྒྱུ་དཀོན་པོ་བྱུང། ད་དུང་ཟས་གོས་དཀོན་ནེ་བ་ལས་མ་བྱུང་ཞིང། ད་ལྟ་ནི་ཆོས་བྱས་པས་ཟས་གོས་ཕོངས་པ་མེད་ཅིང་ཟེར། དགྲ་རང་ཞི་གསུངས་གསུངས་པ་དང། ཨ་ད་མཇུག་གུ་སྐུ་ཚེ་སྨད་ལ་དེ་ནས་དགེ་བཤེས་འབན་གུང་རྒྱལ་ཆོས་ལ་ཁུག་ནས་ཕ་གི་ཨ་ནི་བློ་སྦྱོང་ལམ་རིམ་ཉམས་སུ་བླངས་ནས་དེ་ནས་ཁ་སེང་ནང་དང་དེ་རེད། དེ་ནས་ཕ་གི་ཨ་དགེ་བཤེས་འབན་གུང་རྒྱལ་ཟེར་ད་འཇིག་རྟེན་ཆོས་བརྒྱད་ཀྱི་ཁ་ལ་ཐལ་བ་བཏབ་ཐུབ་མཁན་དགེ་བཤེས་འབན་གུང་རྒྱལ་དེ་རེད།

དེ་རེད་ད། འདི་ནི། ཆོས་བྱས་པས་ཆོས་བྱས་པ་ཡིན་ཙང་ཟས་གོས་ཕོངས་པ་མེད་ཅིང་དགྲ་རང་ཞི་གསུང་གསུངས་པ་དང། ཞེན་པ་མི་རོ་བཞིན་དུ་ལོག་གྱུར་ན་འདོད་ཡོན་བྱ་རྒོད་བཞིན་དུ་འཐིབས་ནས་འོང། ཞེས་ཟེར་བ་ལྟར་ཡིན་སྲིད་པས་འདོད་ཡོན་ལ་ཕ་གི་ཞེན་པ་ལོག་རོགས་བྱས་ན། འོ་ད་འདོད་པའི་ཡོན་ཏན་གཟུགས་སྒྲ་དྲི་རོ་རེག་བྱ་ཟེར་རྒྱུ། འོ་ད་དེ་འདྲའི་ནོར་ལོངས་སྤྱོད། འོ་ད་དེ་ནི། ལ་ཕ་གི་ཞེན་པ་ལོག་པ་ཡིན་ན། ཨ་ནི། འདོད་ཡོན་དེ། གི་བྱ་རྒོད་བཞིན་དུ། འཐིབས་ཡོང་གི་རེད། སོ་སོར་བའི་འདོད་ཡོན་བེད་འཇལ་ཡོང་གི་ཡོད་རེད། སོ་སོའི་འདོད་ཡོན་བར་ག་སའི་ཞེན་པ་ལོག་སོང་ན་འདོད་ཡོན་དེ་མང་རུ་མང་རུ། འདོད་ཡོན་གྱི་ཐོག་ལ་བར་ག་སའི་གི་ཐབས་ཤེས་བྱས་པ་ཡིན་ན་དཀའ་ལས་ཁག་པོ་ཞིག་དང་དེའི་ཐོག་ལ་སྡུག་བསྔལ་མང་པོ་མྱང་དགོས་ཡ་དཀའ་ལས་ཁག་པོ་སེམས་ཁྲལ་མང་པོ་བྱས།

རུ་དག། ཆོས་གཞན་དུ་རྩ་བ་མཛད་དེ་བཤེས་གཉེན་བསྟེན་ཚུལ་དེ་རེད་བ་འོ་དེ་མཛད་པ་ལས་བྱུང། ས་སྐྱ་པ་ཞིག་གིས་རྗེ་བླ་མས་དབང་སྡུད་བསྒྲུབས་པ་འདྲ་བསམས་ནས་དབང་སྡུད་ཐམས་ཅད་ཀྱི་ནང་ནས་གང་ཟབ་བོ་ཞེས་ཞུས་ཚུལ་གསལ། རྗེ་རིན་པོ་ཆེ་ཕ་གི་བོད་གངས་ཅན་གྱི་ཞིང་ལ་ཡར་ཕེབས་སློབ་གཉེར་གནང། མཁས་པ་ཕ་གི་ཆེན་པོ་ཕ་གི་རེད་བ་ད་བོད་གངས་ཅན་གྱི་གངས་དཀར་ལུག་གི་ཕ་གི་གཙུག་གི་རྒྱན་འདྲ་བོ་ཆགས། སློབ་མ་སྟོང་ཕྲག་སྟོང་ཕྲག་ལ་ཕ་གི་ཆོས་འཆད་ཉན་གནང། ཁོ་རང་གིས་ཉམས་ལེན་གནང།

དབང་བི་མ་ད་གང་ག་དབང་དུ་བསྡུ་ཡོང་རོགས་ད་གང་ག་རང་དབང་མེད་པ་ཁོ་རང་གད་ད་ཤོག་གསུང་གི་ཡོག་མ་རེད་ཡིན་ན་ཡང་གང་ག་འོས་པའི་དད་མོས་བྱས་པ་ཡིན་ས་དད་མོས་ཀྱི་ཐོག་ནས་དབང་དུ་བསྡུ་དབང་དུ་འཁོར་ལོ་བཞི་པོ་ཅིག་བསྒྲུབས་ཡོད་ས་རེད་ད་ད་དེ་ག་རེ་ཡིན་ན་ཅིག་བཀའ་འདྲི་ཞུ་དགོས་བསམ་མེད་ཁོ་རང་གད་ཇེ་སྒྲུབ་དགོས་བསམ་ཡིན་གྱི་རེད་བ་ད་ཨ་རྗེ་རིན་པོ་ཆེ་ལ་དབང་དུ་བི་གའི་ཟབ་ཞུགས་ག་རེ་ཡིན་ནམ་བཀའ་འདྲི་ཞུ་རེད་འདི་ནི་ས་སྐྱ་པ་ཞིག་གིས་རྗེ་བླ་མའི་དབང་དུ་བསྒྲུབས་པ་འདྲ་བསམ་ནས།